དེ་ཡང། ཁྱེད་ཀྱིས་རང་ཉིད་ཀྱི་གཅེས་ཉར་སྲོག་ཆགས་ཁྱི་ལྟ་བུ་འབྲེལ་ཡོད་ལས་ཁུངས་ལ་དེབ་སྐྱེལ་མ་གནང་བ་དང། ཁ་ལོ་བའི་ལག་ཁྱེར་ཚད་ལྡན་མེད་པར་མོ་ཊ་གཏོང་བ། མེ་འཁོར་བབས་ཚུགས་དང་མེ་འཁོར་ནང་ཐ་མག་འཐེན་པ་སོགས་ཁྲིམས་འགལ་གྱི་ལས་རིགས་ཆུང་ཙག་རིགས་བྱེད་ན་དོན་མེད་རྙོག་དྲའི་ནང་ཚུད་ཀྱི་རེད། ལྷག་པར་དུ་ཁྱེད་རང་ཡོང་སའི་རྒྱལ་ཁབ་དང་ཨོ་སི་ཀྲི་ལི་ཡའི་བར་ཁྲིམས་ལུགས་མི་འདྲ་བ་ཡོད་ན་ཁྱེད་ཀྱིས་དེ་བས་གཟབ་གཟབ་གནང་དགོས་པ་ཡིན། Florence Montalvo Cruz ལགས་ནི New South Wales མངའ་སྡེའི Legal Aid སྟེ་ཁྲིམས་དོན་རོགས་སྐྱོར་གྱི་སྐྱབས་བཅོལ་བ་ཞབས་ཞུའི་སྡེ་ཚན་གྱི་ཁྲིམས་རྩོད་པ་ཞིག་ཡིན། ཁོང་མོས་གསུངས་དོན། ངའི་པ་ལགས་ཁོང་ཁྲོམ་རར་འགྲོ་སྐབས་ཤིང་ཏོག་མ་ཉོས་གོང་ལ་བྲོ་བ་ལྟ་གནང་གི་རེད། དེ་ནི་ངའི་པ་ལགས་ཙམ་མ་ཡིན་པར་རྒྱལ་ཁབ་གཞན་ནས་ཡོང་བའི་མི་མང་པོས་དེ་ལྟར་གནང་གི་ཡོད་པ་མཐོང་བྱུང། ལྷག་པར་དུ་ཨོ་སྟྲེ་ལི་ཡའི་ཚོང་ཁང་ཆེ་ཁག

ཞེས་སྡིག་སྒྲ་སྒྲོག་པ་གློད་ཀྱི་རེད། འོན་ཀྱང། ཁྱེད་ཀྱིས་རང་ཉིད་ཀྱི་ཁྱིམ་མཚེས་ལ་བསམ་ཤེས་གནང་བའི་ཐོག། ཞོགས་པ་སྔ་པོ་དང། མཚན་ཕྱི་པོ། དེ་བཞིན། རེས་གཟའ་ཟླ་བ་དང་པ་སངས་བར་སྐད་ཅོར་ཆེན་པོ་བརྒྱབ་ཉན་གྱི་མ་རེད། དེ་བཞིན་ཁོང་མོས་ཁྱིམ་ཚང་གི་ཁྲིམས་དོན་ཐོག་ལས་ཀ་གནང་གི་ཡོད་པས་ཕྲུ་གུ་རྣམས་སློབ་གྲྭར་མི་འགྲོ་བའི་གནད་དོན་མང་པོ་འཕྲད་ཀྱི་འདུག་ཞེས་ཡང་ཁོང་མོས་གསུངས་དོན། དེ་ལྟར་ཕྲུ་གུ་སློབ་གྲྭ་མ་འགྲོ་བ་ཡིན་ན་ཕ་མ་ལ་འགན་འཁྲི་ཡོད་པས།
ཤེས་རིག་ལྷན་ཁང་དང་ཁྱིམ་ཚང་དང་སྤྱི་ཚོགས་ཞབས་ཞུ་ལྷན་ཁང་གིས་ཐེ་བྱུས་གནང་སྲིད་པ་རེད། དེ་ནི་གནད་དོན་ཧ་ཅང་གལ་འགངས་ཆེན་པོ་ཞིག་ཡིན་པས་ཕ་མ་ཚོས་ངེས་པར་དུ་དོ་སྣང་གནང་དགོས་པ་ཡིན། དེ་བཞིན་ཁོང་མོའི་ལས་ཀའི་བརྒྱུད་བཟའ་ཚང་ཁ་བྲལ་བྱུང་ཚར་ཡང།

ཁྱེད་ལ་ཁྲིམས་འགལ་བའི་ནག་ཉེས་འཛུགས་ནས་ཁྲིམས་ཐག་ཡང་ནན་པོ་གཅོད་སྲིད་པ་རེད། དེ་ལྟར་བྱུང་ན་ཁྱེད་ཀྱི་ལོ་རྒྱུས་ཀྱི་ཐོ་འགོད་ནང་འཁོད་ངེས་རེད།
ཁྲིམས་འགལ་གྱི་གནད་དོན་ཆེ་ཆུང་ལ་གཞིགས་ནས་ཉེས་ཆད་ཤུགས་ཆེ་ཆུང་མི་འདྲ་བ་འཕོག་ངེས་རེད་ཡང Florence ལགས་ཀྱིས་གསུངས་དོན། ཁྱེད་ཀྱིས་མོ་ཊ་བཀག་འཇོག་ཏག་ཏག་མ་བྱས་པས་ཉེས་ཆད་ཕོག་པ་ཡིན་ན། གནད་དོན་དེ་ཚབས་ཆེན་པོ་མ་ཡིན་ཀྱང། དེ་མིན་གྱི་ཁྲིམས་འགལ་ཚབས་ཆེན་པོ་བྱས་པ་ཡིན་ན། ཁྱེད་ཀྱི་ལོ་རྒྱུས་ཀྱི་ཡིག་ཆའི་ནང་ཐོ་འགོད་བྱས་ནས་མ་འོངས་པར་དཀའ་ངལ་འཕྲད་པའི་ཉེན་ཁ་ཡོད། དེ་ཙམ་མ་ཟད་དངུལ་ཆད་ཨོ་སྒོར་སྟོང་ཕྲག་འགའ་ཞིག་སྤྲོད་དགོས་པ་ཡང་བྱུང་སྲིད་པས། དེ་དུས་ཐོག་ཏུ་མ་སྤྲོད་ན་ཡང་རྙོག་དྲའི་ནང་ཚུད་ངེས་རེད། Florence Cruz ལགས་ཀྱིས་ཁྱེད་ལ་ཁྲིམས་དོན་གྱི་དཀའ་ངལ་འཕྲད་སྐབས་རོགས་སྐྱོར་བླངས་ཆོག་ཞེས་ཁོང་མོས་གསུངས་དོན། ཁྲིམས་དོན་རོགས་སྐྱོར་བརྒྱུད་ཁྱེད་ཀྱིས་དངུལ་ཆད་ཀྱི་དོད་དུ་ལས་ཀ་ལས་ནས་དེ་གསབ་ཆོག་པའི་གོ་སྐབས་ཡོད། དེ་ནས་ཁྱེད་ཀྱིས་རང་ཉིད་ལ་ཕོག་པའི་དངུལ་ཆད་མང་ཉུང་ལ་གཞིགས་ནས་ལས་ཀ་ཆུ་ཚོད་མང་ཉུང་དེ་ལྟར་གནང་དགོས་པ་ཡིན། Nohara Odicho ལགས་ནི New South Wales མངའ་སྡེའི་ཁྲིམས་དོན་རོགས་སྐྱོར་ལྷན་ཁང་གི་ལས་བྱེད་པ་ཞིག་ཡིན། ཁོང་མོས།
མི་ཚང་མར་ཁྲིམས་དོན་རོགས་སྐྱོར་དགོས་མཁོ་ཐུག་ན་འཚེར་སྣང་མེད་པའི་ཐོག་རོགས་སྐྱོར་བླང་དགོས་ཞེས་ཁོང་མོས་གསུངས་དོན། རིག་གཞུང་སྣ་འཛོམས་ཀྱི་མི་ཚོགས་ལས་མི་མང་པོ་ཞིག་གིས་ཁྲིམས་དོན་དཀའ་ངལ་བྱུང་སྐབས་རང་ཉིད་སོ་སོས་སྐྱོན་འཛུགས་བྱས་ནས་རོགས་སྐྱོར་བླངས་ཀྱི་མེད། ཡང་འགའ་ཤས་ཀྱིས་སོ་སོའི་ངོ་ཤེས་ལས་ལམ་སྟོན་ལེན་སྐབས་གནས་ཚུལ་ནོར་བ་བླངས་ནས་ཡོད་འདུག། དེར་བརྟེན་ཁོང་མོས་ཁྲིམས་དོན་དཀའ་ངལ་ཆེ་ཆུང་གང་འདྲ་ཡོད་ཀྱང་མཁས་པའི་ལམ་སྟོན་བླང་དགོས་ཞེས་ཁོང་མོས་གསུངས་དོན། ཁྱེད་རང་ན་བ་འདྲ་བྱུང་སྐབས་སྨན་པ་བསྟེན་གྱི་རེད། དེ་བཞིན་ཡང་མོ་ཊ་སོགས་འཕྲོ་བརླག་སོང་ན་དེ་བཟོ་བཅོས་བྱེད་ཀྱི་རེད། དེ་དང་དེ་མཚུངས་ཁྲིམས་དོན་དཀའ་ངལ་བྱུང་ན་ཁྲིམས་དོན་རོགས་སྐྱོར་ངེས་པར་དུ་བླང་དགོས། མི་མང་པོ་ཞིག་གིས་དཀའ་ངལ་དེ་དག་ཚབས་ཆེན་མ་ཡིན་པས་ཁྲིམས་ཀྱི་ལམ་སྟོན་མི་དགོས་བསམ་གྱི་ཡོད། མ་ཟད་ཁྲིམས་ཀྱི་རྙོག་དྲའི་ནང་ཚུད་འདོད་བྱེད་ཀྱི་མེད་པ་རེད། འོན་ཀྱང་ངའི་བསམ་པར་ཁྲིམས་དོན་རོགས་སྐྱོར་གང་མགྱོགས་བླངས་ན་རང་ཉིད་ལ་ཁེ་ཕན་ཡོད་རེད་བསམ་གྱི་འདུག་མཐར Florence Cruz ལགས་ཀྱིས། ཁྱེད་དང་ཁྲིམས་རྩོད་པ་གཉིས་ཀྱི་བར་བྱུང་བའི་སྐད་ཆ་ཡོངས་རྫོགས་གསང་བ་ཡིན་པས་ཕྱི་མི་སུ་ལ་ཡང་ཤོད་ཀྱི་མ་རེད་ཅེས་ཁོང་མོས། མི་མང་པོ་ཞིག་གིས་ཁྲིམས་དོན་གྱི་གནད་དོན་བྱུང་ན་རང་ཉིད་ཀྱི་སྤྱི་ཚོགས་ནང་ལབ་རྒྱུ་གླེང་རྒྱུ་མང་པོ་འབྱུང་གི་རེད་བསམ་པའི་ཞེད་སྣང་བྱེད་ཀྱི་ཡོད། འོན་ཀྱང་ཁྱེད་ཀྱིས་ཁྲིམས་རྩོད་པ་ལ་གང་བཤད་པ་རྣམས་གསང་བ་ཡིན་པས་དེ་ལྟར་ཡོང་གི་མ་རེད། གལ་ཏེ་ཁྱེད་ལ་ཁྲིམས་དོན་རོགས་སྐྱོར་དགོས་ཚེ་རང་ཉིད་ཀྱི་ཉེ་འཁོར་དུ་ཡོད་པའི་ཁྲིམས་དོན་རོགས་སྐྱོར་ཁང་ལ་འབྲེལ་བ་གནང་ནས་རིན་མེད་དུ་རོགས་སྐྱོར་བླངས་ཆོག་ལ་སྐད་སྒྱུར་གྱི་མཐུན་སྦྱོར་ཡང་བླངས་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། sbs.com.au